གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ངག་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བརྒྱད་པའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་ཉེར་རྩ་བརྒྱད་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས། སངས་རྒྱས་པའི་ཆོས་ལུགས་རྒྱ་ནག་གུང་ཁྲན་ཏང་གིས་གཏོར་བཤིག་གཏོང་གི་ཡོད་ན་ཡང། སངས་རྒྱས་ཆོས་ལུགས་ལ་ཉམས་པ་མེད་པར། དེང་སང་ཚན་རིག་པ་ཚོ་གྱིས་ཀྱང་དོ་སྣང་གསར་པ་ཞིག་སླེབས་བཞིན་ཡོད་པ། མཐོ་སློབ་དྷརྨ་ཀཱ་ར་ཡི་བཤད་གྲྭ་དབུ་འབྱེད་གནང་བའི་གི་སྐབས་སུ་བཀའ་སློབ་སྩལ་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང།
རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ནང་ད་ལྟའི་ཆར་རྒྱ་ནག་གཞུང་གིས་བཅད་བགོས་བྱས་པ།

སངས་རྒྱས་ཀྱི་ཆོས་ལུགས་ལ་ཉམས་པ་མེད་པར་དེང་སང་ཚན་རིག་པ་ཚུད་པའི་གིས་དོ་སྣང་གསར་པ་ཞིག་སླེབས་བཞིན་ཡོད་སྐོར་བཀའ་སློབ་སྩལ་གནང་ཡོད་པ་རེད། དེ་ཡང་འདི་གའི་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ལགས་ཀྱིས་བོད་སྒར་ནས་གནས་ཚུལ་མཁོ་གཏོང་གནང་བའི་གི་ནང་ལྟར་ན། རྒྱ་གར་ཧི་མ་ཅལ་མངའ་སྡེ་ཡི་ཀང་རཱ་རྫོང་ཁོངས་སུ་ཆགས་པའི་བཀྲ་ཤིས་ལྗོངས་ས་གནས་སུ་ཁམས་སྤྲུལ་རིན་པོ་ཆེའི་སྐུ་ཕྲེང་དགུ་པ་བཤད་སྒྲུབ་ཉི་མ་མཆོག་ནས། ཁམས་པ་སྒར་འབྲུག་མཐོ་སློབ་དྷརྨ་ཀཱ་ར་ཡི་བཤད་གྲྭ་རྟེན་དང་བརྟེན་པར་བཅས་པ། གསར་བཞེངས་ལེགས་གྲུབ་ཀྱིས་ཕྱི་ཟླ་དགུ་པ་ཡི་ཚེས་ཉེར་རྩ་བདུན་གྱི་ཉིན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དབུ་འབྱེད་གནང་ཡོད་ཅིང། སྐབས་དེར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས། འགོ་སྟོད་རྒྱ་ནག་གུང་ཁྲན་ཏང་གིས་བོད་ནང་ཆོས་གཏོར་བཤིག་གཏོང་གི་ཡོད་ན་ཡང། བོད་ཀྱི་སངས་རྒྱས་ཆོས་ལུགས་ལ་ཉམས་པ་མེད་པར། དེང་སང་དེ་སྔ་ནང་ཆོས་མ་དར་བའི་གི་ཡུལ་གྲུ་ཁག་ཁག་གི་ནང་ལ་ཡང་དར་ཁྱབ་འགྲོ་བཞིན་ཡོད་པ་མ་ཟད། ཚན་རིག་པ་ཚོ་གྱིས་ཀྱང་དོ་སྣང་གསར་པ་ཞིག་སླེབས་བཞིན་ཡོད་སྐོར་བཀའ་སློབ་སྩལ་གནང་ཡོད་པ་རེད། ང་ཚོ་བོད་ད་བོད་ཀྱི་སངས་རྒྱས་ཀྱི་ཆོས་ཀྱི་དང་འགོ་སྟོད་རྒྱ་གུང་ཁྲན་གྱིས་ཆོས་ལུགས་ལ་ཡལ་བའི་དམིགས་བཀར་གྱི་བོད་སྐད་དམ་དྲག་རུ་བྱས་བྱས་འདུག་ས་རེད། རེད་དེ། གཙོ་ཆེ་ཤོས་བོད་རྒྱ་ཆེ་མི་མང་གི་ཆོས་དད། མི་རིགས་ཀྱི་ཞེན་ཁོག་སྙིང་སྟོབས་དེའི་རིགས་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་འདི་དུས་ད་ལྟ་བར་དུ་ཁྱེད་ཞིག་ཉམས་པ་མེད་པ་ཞིག་གིས་སླ་རུ་སླ་རུ་འགྲོ་ཡ་རུ་མེད་བདེ་བ་ཞིག་ཚང་མས་དོ་སྣང་བྱེད་ད་རེས་སྐབས་སུ་བོད་མི་ཙམ་དུ་མ་ཟད་པའི་རྒྱ་རིགས་མང་པོ་ཅིག་ནང་ལོགས་ལས་བོད་ཀྱི་ནང་ཆོས་ལ་ཡང་དོ་སྣང་གསར་པ་ལེན་ཐེངས་གཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཙམ་དུ་མ་ཟད་པའི་འཛམ་བུ་གླིང་འདི་ཨེ་རེད་ཅིག་གི་དེ་སྔ་ནང་ཆོས་དང་འབྲེལ་བ་མེད་མཁན་དེ་འདྲའི་གི་ཡུལ་གྲུ་ཁག་མང་པོ་ནས་དོ་སྣང་གསར་པ་བྱེད་བསྡད་ཀྱི་འདུག་ལྷག་པར་དུ་ཡང་ཨན་ནི་ཚན་རིག་གི་མཁས་པ་དེ་ཚོའི་གྲས་ཀྱི་སེམས་ཁམས་རིག་པའི་སྐོར་ལ་ཨན་ནི་ནཱ་ལེནྡྲའི་མཁས་པའི་གཞུང་གི་གསུངས་བཞག་པའི་ཨན་ནི་སེམས་ཁམས་རིག་པའི་སྐོར་དེ་དམིགས་བསལ་གྱི་དོ་སྣང་བྱས་བྱས། ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བྱང་ཆུབ་ཀྱི་སེམས་བསྒོམས་ན་ལུས་བདེ་བ་དང་སེམས་ཞི་བ་ཚེ་སྒྲུབ་ཀྱི་མཆོག་ཡིན་པའི་གི་ཁར་འཛམ་གླིང་ཞི་བདེ་ནི་ནང་སེམས་ཀྱི་ཞི་བདེ་ལ་བརྟེན་ནས་ཡོང་གི་ཡོད་པས་སེམས་ཞི་དུལ་པ་འཕེལ་དགོས་པ་དང། དབུ་ཚད་ཟུང་འབྲེལ་གྱི་ལམ་ནས་སེམས་ནང་ཞི་བདེ་ཡོང་ཐབས་སྐོར་ངོས་ནས་འགྲེལ་བཤད་བྱས་ཏེ་ཡོད་པ་དེར་མི་མང་པོ་གིས་དགའ་མོས་གནང་གི་ཡོད་པ་དང། དེ་ནི་བོད་ཀྱི་གཅེས་ནོར་ཀྱང་ཡིན་པས་དེ་ལ་བདག་པོ་ཡག་པོ་ཞིག་བརྒྱག་དགོས་པའི་གིས་ཁྱེད་རང་ཚོ་གི་སེམས་ལ་བཅངས་རོགས་ཞེས་ལམ་སྟོན་ཕེབས་ཡོད་པ་རེད།
རིམ་པས་རིམ་པས་ཀྱི་ཉིན་རེ་བཞིན་དུ་བློ་སྦྱངས་ནས་ཡོང་དུས་ཙམ་ན་དེ་ནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ། སེམས་ཀྱི་ཞི་བདེ་བརྒྱུད་ནས་ལུས་ཀྱི་འབྱུང་བ་དེའི་ཆ་སྙོམས་ནས་ཚེ་སྒྲུབ་ཀྱི་མཆོག་རེད་བཞག་བྱང་ཆུབ་ཀྱི་སེམས་སྒོམ་ཡག་དང་སྟོང་ཉིད་ཀྱི་ལྟ་བ་སྒོམ་ཡག་འདི་ཚེ་སྒྲུབ་ཀྱི་མཆོག་རེད།
ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས། མ་ཡི་མངལ་ནས་སྐྱེས་པ་ནས་བཟུང་སྟེ་ང་ཚོར་ལྷན་སྐྱེས་སུ་ཨ་མ་ཡི་བསླབ་བྱ་གི་བྱམས་བརྩེ་དེ་ཧ་ཅང་རྩ་ཆེན་པོ་ཡིན་པ་ལ་བརྟེན་ནས་མི་ཚེ་ཧྲིལ་པོར་བྱམས་བརྩེ་ཡི་ཉམས་ལེན་གནང་རྒྱུ་དེ་གལ་ཆེན་པོ་ཡིན་པའི་བཀའ་སློབ་སྩལ་གནང་ཡོད་པ་རེད།

ཡང་དབུ་འབྱེད་མཛད་སྒོ་དེར་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཆོས་བརྒྱུད་ཁག་གཙོས་པའི་གི་སྤྱི་འཐུས་རྣམ་པ་ཁག་ཅིག་དང། ཕྱི་ནང་གི་སྦྱིན་བདག་སོགས་དད་ལྡན་མང་ཚོགས་འདུས་པའི་གི་སར། དགོན་པ་དེ་ཡི་དགོན་བདག་ཁམས་སྤྲུལ་རིན་པོ་ཆེ་སྐུ་ཐོག་དགུ་པ་བཤད་སྒྲུབ་ཉི་མ་མཆོག་གིས་བཤད་གྲྭ་འདི་ནི་ཁམས་སྤྲུལ་རིན་པོ་ཆེའི་སྐུ་ཕྲེང་དང་པོས་མདོ་ཁམས་སུ་ཕྱག་བཏབ་ཡོད་པ་དང། ཁམས་སྤྲུལ་རིན་པོ་ཆེ་སྐུ་ཕྲེང་རིམ་བྱོན་དང་གོང་ས་སྐུ་ཕྲེང་ན་རིམ་གྱི་བར་ཆོས་སྲིད་ཀྱི་འབྲེལ་ལམ་ཟབ་མོ་ཡོད་པ་དང། ལྷག་པར་དུ་ཁམས་སྤྲུལ་སྐུ་ཡི་གོང་མ་དོན་བརྒྱུད་ཉི་མ་མཆོག་ནས་བཙན་བྱོལ་དུ་གོང་ས་མཆོག་ལ་དབུལ་བོ་དཔུང་སྡེ་དང་གོང་ས་མཆོག་གིས་བརྩེ་གཟིགས་ཚད་མེད་གནང་བཞིན་ཡོད་པ་སོགས་གསུངས་ཡོད་པ་རེད། རྒྱ་ནག་གཞུང་གིས་རྔ་བ་ཁྱུང་མཆུ་ཕྱོགས་ཀྱི་བུ་མོ་ཚུལ་ཁྲིམས་ལགས་སུ། ཁ་ཕྲལ་ལ་ངན་འབྲེལ་བྱས་ཡོད་པའི་ཉེས་མིང་གི་འོག་ནས་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་སྐོར། ང་ཚོ་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་རྒྱ་གར་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གཉིས་པའི་ནང་ད་ལྟའི་ཆར་རྒྱ་ནག་གཞུང་གིས་བཅད་བགོས་བྱས་པ་རྔ་བ་ཁུལ་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནས་ཁ་པར་དུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བའི་རྐྱེན་གྱིས་འཛིན་བཟུང་གིས་ཟླ་བ་གཉིས་ལྷག་རིང་བཀག་ཉར་བྱས་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཞི་པའི་ནང་རྔ་བ་ཁུལ་མི་དམངས་ཁྲིམས་ཁང་ཟེར་བས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང་ཁ་བྲལ་བར་ངན་འབྲེལ་བྱས་པའི་ཉེས་འཛུགས་འོག་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་གོང་ཞུས་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་འགྲེལ་བརྗོད་གནང་བའི་ནང་ཚུལ་ཁྲིམས་ལགས་ཐོག་མར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཞིག་དྲ་ལམ་དུ་སྤེལ་བའི་རྐྱེན་གྱིས་འཛིན་བཟུང་འབོད་འགུག་གིས་དྲི་རྩད་དང་ཁ་པར་སྔོག་བཤེར་སྐབས་ཁ་པར་དུ ྋགོང་ས་མཆོག་གི་སྐུ་པར་ཉར་བའི་རྐྱེན་བྱས་ཏེ་དུས་ཡུན་ཟླ་བ་གཉིས་ལྷག་རིང་བཀག་ཉར་གྱིས་ལོ་དེའི་སྤྱི་ཟླ་དགུ་པའི་ནང་ཀློད་གྲོལ་བཏང་ཡོད་ཀྱང་རྗེས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བསྐྱར་དུ་ཁ་བྲལ་བར་ངན་འབྲེལ་བྱས་ཡོད་སྐོར་བརྗོད་ནས་འཛིན་བཟུང་གིས་ལོ་གཉིས་ཀྱི་ཁྲིམས་ཐག་བཅད་ཡོད་འདུག་ལ་ད་ལྟའི་ཆར་ཁོང་ཟི་ཁྲོན་ཞིང་ཆེན་གཡག་རྔ་བཙོན་ཁང་དུ་བཙོན་འཇུག་བྱས་ཡོད་པ་ལས་ནང་མི་དང་སློབ་གྲོགས་ཚོར་ཐུག་འཕྲད་གང་ཡང་བྱེད་བཅུག་གི་མེད་པར་བརྗོད་འདུག་ཡང་འབྲེལ་ཡོད་བོད་མི་གཞན་དེ་ཡིས་ཚུལ་ཁྲིམས་ལགས་རྔ་བ་ཁུལ་བོད་རིགས་མཐོ་རིམ་སློབ་འབྲིང་དུ་ཡོད་སྐབས་ནས་ངོ་ཤེས་ལ་ཁོང་རང་བོད་ཀྱི་སྐད་ཡིག་ལ་ཤ་ཞེན་ཡོད་མཁན་ཞིག་དང་མི་རིགས་ཀྱི་ལ་རྒྱ་གླེང་མཁན་གྱི་ན་གཞོན་རེ་བ་ཅན་ཞིག་ཡིན་པ་དང་ཁོང་རྒྱ་ནག་གཞུང་གིས་ཐོག་དང་པོ་འཛིན་བཟུང་བྱས་སྐབས་སློབ་གྲོགས་ཚོ་ཐུག་འཕྲད་ཆེད་བཅར་སྐབས་རྫོང་ཉེན་རྟོག་ཁང་དུ་དྲི་གཅོད་གཅར་རྡུང་མང་པོ་བྱས་པས་ཁོང་གིས་ང་རང་མགྱོགས་པོ་ཤི་སོང་ན་བསམ་བྱུང་ཞེས་སེམས་སྐྱོ་བོའི་ངང་ནས་སྐབས་དེ་ཡི་གནས་སྟངས་འགྲེལ་བརྗོད་བྱས་ཡོད་སྐོར་བརྗོད་བྱུང། བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་ནང་སློབ་མཐར་ཕྱིན་རྗེས་ཕ་ཡུལ་དུ་ལོག་སྟེ་གཞུང་གི་ལས་ཀ་རིགས་མ་བྱས་པར་སྒེར་ངོས་ནས་ཚོང་ལས་གཉེར་ནས་བསྡད་ཡོད་པ་རེད་འདུག་སྤྱིར་རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་གོང་ས་མཆོག་གཙོས་པའི་བོད་ཀྱི་བླ་ཆེན་ཚོའི་སྐུ་པར་འགྲེམས་གཤོམ་མི་ཆོག་པའི་དམ་བསྒྲགས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཅིག་ནང་ནག་ཆུ་ས་ཁུལ་ཨ་མདོ་རྩ་རིང་གྲོང་ཚོ་ནས་ཡིན་པའི་བོད་རིགས་བུ་མོ་གཡུ་སྒྲོན་ལགས་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་ཡོད་པའི་ཉེས་འཛུགས་འོག་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་སེར་ཤུལ་རྫོང་རྫ་དབོན་པོ་ཁུལ་ནས་ཡིན་པའི་བོད་པའི་དགེ་འདུན་པ་བཅུ་དགུ་དང་མི་སྐྱ་བཞི་བཅུ་བཅས་ཁྱོན་མི་གྲངས་དྲུག་ཅུ་ཙམ་འཛིན་བཟུང་བྱས་པའི་ཁྲོད་མང་ཆེ་བ ྋགོང་ས་མཆོག་གི་སྐུ་པར་བཤམས་པ་དང་ཉར་བའི་ཉེས་མིང་འོག་འཛིན་བཟུང་བྱས་ཡོད་པ་རེད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དེ་ཉན་རོགས་ཞུ། ཡང་ནིའུ་ཡོག་དང་ནིའུ་ཇར་སི་ཡི་གཞོན་ནུ་ཚོགས་པས། ཧྥི་ལ་ཌེལ་ཧྥི་ཡ་ཡི་གྲོང་ཁྱེར་གྱི་ནང་ལ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ཡི་ལྷ་ས་སྒེར་ལངས་ཉིན་མོ་དང་སྟབས་བསྟུན་ནས་ངོ་རྒོལ་སྐད་འབོད་བྱས་ཡོད་པའི་གནས་ཚུལ་འདུག། དེ་ཡང་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་གི་གོ་སྒྲིག་གི་འོག་ཚོགས་མི་སྐོར་ཞིག་ཨ་རི་ཡི་ནིའུ་ཡོག་གྲོང་ཁྱེར་ནས་ཧྥི་ལ་ཌེལ་ཧྥི་ཡ་གི་ནང་ལ་ཆེད་བསྐྱོད་བྱས་ནས། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་ལོར་བོད་ཀྱི་རྒྱལ་ས་ལྷ་སར་བོད་མི་ཚོ་གིས་ཡར་ལངས་བྱས་པའི་དུས་ཚིགས་དང་སྟབས་བསྟུན་ནས། ས་གནས་དེ་རང་གི་གཞོན་ནུ་ཡི་ཚོགས་མི་ཐུབ་བསྟན་ཆོས་ཉིད་ལགས་ཀྱིས་ལོ་གཅིག་གི་རིང་བོད་དོན་གྱི་ཆེད་དུ་ལས་འགུལ་སྤེལ་བཞིན་ཡོད་པ་ལ་རྒྱབ་སྐྱོར་མཚོན་ཆེད་ཆེད་དུ་ཕྱི་ཟླ་དགུ་པ་ཡི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་གྱི་ཞོགས་པར་ཕི་ལ་ཌེལ་ཧྥི་ཡ་ནས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་དང། ལས་འགུལ་དེ་ཡི་སྐོར་ས་གནས་གཞོན་ནུ་ཡི་ངོ་དེབ་དྲ་རྒྱ་བརྒྱུད་ནས་ཐད་གཏོང་ཡང་བསྒུགས་ཡོད་པ་རེད།

Stapled Visa འམ་ཕྱི་སྐྱོད་ལག་ཁྱེར་གྱི་ཐོག་ལ་སྦྱར་ནས་སྤྲད་ཡོད་པ་དེ་ལ་རྒྱ་གར་གཞུང་ནས་སྐྱོན་བརྗོད་བྱས་ཡོད་འདུག་དེ་ཡང་ཉེ་ལམ་རྒྱ་ནག་གི་གྲོང་ཁྱེར་ཧང་ཅོའུ་གི་ནང་ལ་འཚོགས་རྒྱུ་ཡི་ཨེ་ཤེ་ཡ་ཡི་རྩེད་མོ་ཡི་འགྲན་བསྡུར་ཐེངས་བཅུ་དགུ་པ་ཡི་ཐོག་མཉམ་ཞུགས་གནང་མཁན་གྱི་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་ཡོད་པའི་གི་ས་མཚམས་ས་ཁུལ་ཨ་རུ་ན་ཅལ་མངའ་སྡེ་ནས་ཡིན་པ་རྒྱ་གར་གྱི་རྩེད་འགྲན་པ་གསུམ་ལ་རྒྱ་ནག་གཞུང་ཚབ་ལས་ཁུངས་ཀྱིས་ཐོངས་མཆན་གྱི Visa འམ་ཕྱི་སྐྱོད་ལག་ཁྱེར་གྱི་ཐོག་ལ་སྦྱར་ནས་སྤྲད་ཡོད་པ་ལྟར། ད་རེས་ཁོང་ཚོ་རྩེད་འགྲན་གྱི་ནང་ལ་མཉམ་ཞུགས་གནང་ཐུབ་མེད་པ་རེད་འདུག་གནད་དོན་དེ་ཡི་སྐོར་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱིས། ད་རེས་རྒྱ་ནག་གཞུང་གིས་གྲོང་ཁྱེར་ཧང་ཀྲོའུ་གི་ནང་ལ་འཚོགས་རྒྱུ་ཡི་ཨེ་ཤེ་ཡ་ཡི་ཙི་ཀྲུང་ཐེངས་བཅུ་དགུ་པ་ཡི་ཐོག་མཉམ་ཞུགས་གནང་མཁན་གྱི་ཨ་རུ་ན་ཅལ་ནས་ཡིན་པའི་རྒྱ་གར་གྱི་རྩེད་འགྲན་པ་ཚོ་ལ་རྒྱ་ནག་གི་ཐོངས་མཆན་མ་སྤྲད་པ་དེ་ལ་མཐའ་གཅིག་ཏུ་སྐྱོན་བརྗོད་བྱེད་ཀྱི་ཡོད་པ་གསུངས་ཡོད་པ་རེད། ཨ་རུ་ན་ཅལ་ནི་རྩོད་གླེང་ཅན་གྱི་ས་ཁུལ་ཞིག་མིན་པར་འདི་ནི་རྒྱ་གར་གྱི་ཁ་བྲལ་ཐབས་མེད་པའི་ས་ཆ་ཞིག་རེད་ཅེས་གསུངས་ཡོད་པ་རེད།

རྒྱ་ནག་གཞུང་གི་རྒྱབ་སྐྱོར་ཡོད་པའི་ཉེན་སྐུལ་ལས་འགུལ་སྤེལ་མི་ཚོས་བོད་དང་ཡུ་གུར། ཐའེ་ཝན་སོགས་ཀྱི་མི་སྒེར་དང་ཚོགས་པར་ཁ་པར་མཉེན་ཆས་དམིགས་འབེན་དུ་བཟུང་ནས་རྣོ་ངར་ཅན་གྱི་གནས་ཚུལ་བསྡུ་ལེན་བྱེད་བཞིན་ཡིན་པ་ཨ་རིའི་དྲ་གནས་བདེ་འཇགས་ཐད་ཉམས་ཞིབ་ལས་ཁུངས། Volexity། ཟེར་བས་གནས་ཚུལ་སྤེལ་ཡོད་པ་དང་འབྲེལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ནས་གནས་ཚུལ་དེའི་ཐད་འབྲེལ་ཡོད་ལས་ཁུངས་དེ་ལ་ཡིག་ཐོག་དང་ཁ་པར་གྱི་བརྒྱུད་དེ་བཀའ་འདྲི་ཞུ་ཐབས་བྱས་པར་ལན་འདེབས་བྱེད་མི་མེད་ཀྱང་ཨ་རིའི་དྲ་གནས་བདེ་འཇགས་ཐད་ཉམས་ཞིབ་ལས་ཁུངས Volexity ཟེར་བ་དེས་ཞིབ་འཇུག་བྱས་ཏེ་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གཞུང་གི་རྒྱབ་སྐྱོར་ཡོད་པའི་ཉེན་སྐུལ་ལས་འགུལ་སྤེལ་མི་ཁག་གིས་དོ་སྣང་བྱེད་ཡུལ་དུ་གྱུར་པའི་བོད་མི་དང་ཡུ་གུར་བ་ཐའེ་ཝན་སོགས་དྲ་ལམ་གྱི་ཐོག་ནས་གནོད་འཚེ་བོད་མི་མི་སྒེར་དང་ཚོགས་པའི་ཐོག་རྒྱ་ནག་གི་རྒྱབ་སྐྱོར་ཡོད་པའི་ཉེན་སྐུལ་ལས་འགུལ་སྤེལ་མི་ཚོས་ཁ་པར་སོགས་ཀྱི་ནང་གནག་སེམས་ཀྱི་མཉེན་ཆས་བཅུག་ནས་རྒྱ་ནག་གི་ཁྲིམས་མཐུན་རྗེས་འདེད་བྱེད་པ་དང། དེ་བཞིན་ཁ་པར་མཉེན་ཆས་དམིགས་འབེན་དུ་བཟུང་ནས་རྣོ་ཚོར་ཅན་གྱི་གནས་ཚུལ་བསྡུ་ལེན་བྱེད་བཞིན་ཡོད་པ་སོགས་རྒྱ་ནག་གཞུང་གིས་དྲག་གནོན་བྱེད་བཞིན་པ་དེ་དག་ལ་བརྟེན་ནས་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་རྒྱ་ནག་གཞུང་གི་རྒྱབ་སྐྱོར་ཡོད་པའི་ཉེན་སྐུལ་ལས་འགུལ་སྤེལ་མི་དེ་དག་གི་ཐོག་ལ་དོ་སྣང་བྱེད་བཞིན་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་གནས་ཚུལ་དེའི་ཐད་དེ་སྔ་རྒྱ་གར་ལྷོ་ཕྱོགས་ཀྱི་ཊ་མིལ་ན་ཌུ་མངའ་སྡེའི་རྒྱལ་ས་ཅེ་ནའེ་གྲོང་ཁྱེར་དུ་རྟེན་གཞི་བྱས་པའི་ལོ་ཡོ་ལ་གཙུག་ལག་སློབ་གྲྭ་ཆེན་མོ་ནས་གློག་ཀླད་ཚན་རིག་ཐོག་གཙུག་ལག་སློབ་ཐོན་གནང་བ་དང་དེ་བཞིན་དབྱིན་ཡུལ་གྱི་རྒྱལ་ས་ལོན་ཏོན་གྲོང་ཁྱེར་ལྟེ་བའི་གཙུག་ལག་སློབ་གྲྭ་ཆེན་མོ་སོགས་ནས་མཉེན་ཆས། གློག་ཀླད། དྲ་འབྲེལ། བཟོ་སྐྲུན། འཕྲུལ་ལས་འཆར་འགོད་གཙུག་ལག་སློབ་ཐོན་གནང་བ་དང་བོད་མིའི་སྤྱི་ཚོགས་ཁྲོད་ལོ་མང་དྲ་རྒྱའི་བདེ་འཇགས་ཀྱི་གནས་སྟངས་སྐོར་ཉམས་ཞིབ་གནང་སྟེ་རྒྱལ་སྤྱིའི་ཉམས་ཞིབ་པ་རྣམས་དང་ལྷན་དུ་ཉམས་ཞིབ་ཀྱི་ཕྱག་ལས་གནང་བ་དང་དེ་ནས་ད་ལྟའི་སྐབས་སུ་བོད་དོན་ཉམས་ཞིབ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་འཆར་འགོད་དང་ཉེན་སྲུང་འགན་འཛིན་བློ་བཟང་རྒྱ་མཚོ་སི་ཐར་ལགས་སུ་རྒྱ་ནག་གི་རྒྱབ་སྐྱོར་ཡོད་པའི་ངན་རྒོལ་ལས་འགུལ་བའི་མི་ཚོས་བོད་དང་ཡུ་གུར་བ་དང་ཐེ་ཝན་སོགས་ཀྱི་མི་རིགས་དང་ཚོགས་པར་ཁ་པར་མཉེན་ཆས་དམིགས་འབེན་དུ་བཟུང་ནས་རྣོ་ཚོར་ཅན་གྱི་གནས་ཚུལ་བསྡུ་ལེན་མཛད་བཞིན་ཡོད་པས་གནས་ཚུལ་དེའི་སྐོར་ཞལ་པར་གྱི་ཐོག་ནས་བཀའ་འདྲི་ཞུ་སྐབས་སུ་ཁོང་གིས་རྒྱ་ནག་གཞུང་གིས་རྒྱབ་སྐྱོར་ཡོད་པའི་ངན་རྒོལ་བར་འབྲེལ་ཡོད་ཁོང་རྣམས་ཀྱིས་ནད་འབུ་བཟོ་སྟངས་དང་བེད་སྤྱོད་གཏོང་སྟངས་ཀྱི་གནས་ཚུལ་དེའི་སྐོར་ངོ་སྤྲོད་གནང་དོན་ལ།
ད་ད་རིང་གི Volexity གིས་སྙན་ཐོ་ཅིག་བཏོན་ཡོད་རེད་བ་འདི་ནང་ལོགས་ལ་གཙོ་བོ་དེ་ག་རེ་སྟོན་གྱི་འདུག་ལབ་ན་ད་ལྟ་བོད་པ་བྱས Uighur མི་རིགས་བྱས་ར Taiwan གི་མི་རིགས་ལ་ད་ལྟ་དྲ་འབུ་བཏང་ཡ་འཇོག་ར་ལག་ཐོག་ཁ་པར་གི་བརྒྱུད་ནས་ད་འདི་ཚོ་ཚང་མ་ཕར་ཚུར་མཐུད་ཡོད་བ་དེ་སྟོན་གི་འདུག་བ་འབྲེལ་བ་ཡོད་བ་དེ་ག་ཅན་ཞུས་ན་ད་ད་ནམ་རྒྱུན་འགྲོ་ཅིག་ན་བོད་པའི་ལ་བོད་པ་ལ་དྲ་འབུ་བཏང་ཡ་ད། བརྫུས་གནས་ཚུལ་ཡིན་ནའི་རེད་ཝི་གྷར་མི་རིགས་ཡིན་ནའི་རེད། དེ་ཚོ་མཚམས་མཚམས་ཡང་དྲ་འབུ་བཏང་མཁན་འདི་མ་འདྲ་བ་ཡིན་པའི་རྣམ་པ་འགྲོ་བཞིན་ཡོད་རེད་མཚམས་མཚམས། ད་ཡིན་ནའི་ད་རིང་གི་སྙན་ཐོ་ནང་ལོགས་གཅིག་ག་རེ་སྟོན་གྱི་འདུག་ན་དེ་ཚོ་གསུམ་ཆར་གཅིག། རྒྱབ་ཀྱི་ད་ཨིན་ཇི་ན་ཞུ་ན Infrastructure ལོས་རོགས་རྒྱབ་ཀྱི་དྲ་འབུ་ཡོང་སའི་གི་བཞག་ས་དེ་དེ་ཚོ་ཚང་མ་གཅིག་པ་ཡིན་པ་བྱས་ཨན་དྲ་འབུ་གི་བཟོ་སྟངས་དང་ཨན་དྲ་འབུ་དེ་བེད་སྤྱོད་བཏང་སྟངས་དང་ཚང་མ་གཅིག་པ་ཨན་རྒྱབ་ནང་ལོགས་གི་ད། གཙོ་བོ་ད་ལྟ Android གྱི་མ་ལག་ནང་ལོགས་ཀྱི་མཉེན་ཆས་སྡུག་པ་འཇོག་རོགས་དེ་ཚང་མ་གཅིག་པ་ཡིན་པ་དེ་ཁོ་རང་ཚོས་སྟོན་ཐུབ་འདུག་དང། དེ་ཡིན་དུས་སྐབས་ལ་དེ་ཚོ་ཚང་མ་མཉམ་རུབ་ཀྱིས་ད་མཉམ་རུབ་ལབ་ནའི་རེད་རྒྱ་ནག་གཞུང་གིས་དེ་ཚོ་ཚང་མ་དེ་ད་ང་ཚོ་བོད་པ་བྱས་ཝི་གར་བྱས་ཨ་ཏའེ་ཝན་དེ་ཚོ་ཚང་མ་ཁོ་རང་ཚོས་ཀྱིས་ད་ཆབ་སྲིད་ཀྱིས་ལ་གལ་ཆེན་པོ་བརྩི་གི་ཡོད་དུས་སྐབས་ལ་ཨ་དྲ་འབུ་བཟོས་པ་ཡིན་ནས་ཨ་དེ་ཚོ་ཚང་མ་ལ་ཨ་དྲ་འབུ་བཏང་བ་བྱས་ཨ་ནས་ཡིག་ཆ་ད་ལོ་ལག་ཐོག་ཁ་པར་ནང་ལོགས་འཛུལ་ཡས་ཀྱི་ཐབས་ཤེས་བཏང་གི་ཡོད་བ་དེ་གཅིག་སྟོན་གི་འདུག་རོགས་ཨ་གཉིས་པ་དེ་ད་རིང་ནང་ལོགས་མ་འདྲ་བ་ཅིག་ག་རེ་འདུག་ལབ་ན། ད་ང་ཚོའི་གི་ད་ད་ད་ད་བོད་པའི་ཁ་ཅིག་དཔེ་མཚོན་གྱིས་ཞུས་ན། བོད་པའི་ནང་ལོགས་ལ་དེང་སང་འགྲོ་བྱིན་ན་དེང་དུས་འགྲོ་བྱིན་ན Telegram བེད་སྤྱོད་བཏང་མཁན་མང་པོ་འདུག Telegram བེད་སྤྱོད་བཏང་མཁན་མང་པོ་ཡོད་དུས་ཀ Telegram དེ་བེད་སྤྱོད་བཏང་ནས་ད་སྔོན་མ་ཡིན་ན་ང་ཚོ་བོད་པའི་ནང་ལོགས་ལ་དྲ་འབུ་བཏང་ཡ་འདུག་མང་པོ་ཅིག་གློག་འཕྲིན་ཁ་བྱང་བརྒྱུད་ནས་དང་མཚམས་མཚམས WhatsApp བརྒྱུད་ནས་གནས་ཚུལ་ཉིས་སྟོང་བཅུ་དགུ་ནང་ལོགས་ལ WhatsApp བརྒྱུད་ནས་གནད་ཡོད་མི་སྣ་མང་པོ་ཅིག་ལ་ཡང་ཀུ་ཤུ་རྟགས་ཅན་གི་དྲ་འབུ་བཏང་ཡ་གི་གནས་ཚུལ་ཅིག་བྱུང་ཡོད་རོགས། ད་ད་ལྟའི་གི་དུས་འདི་ལ་ག་རེ་བྱས་འདུག་ལབ་ན་ག་ཨ་ནི Android རང་ལ། དེའི་བཞག་ནས་རོ། ཨཱ་ནི་བེད་སྤྱོད་བཏང་ཨཱ་ནི Telegram གི་བརྒྱུད་ནས་ཨཱ་ནི Telegram ནང་ལོགས་ལ་ཁོང་ཚོས་ཀྱི་ཆབ་སྲིད་བཙལ་ནས་བོད་ནང་ལོགས་ཀྱི་ས་བཀྲ་དང་དེ་འདྲའི་སྒང་ལ་ཨཱ་ནི་ང་ཚོ་འདི་ཉམས་ཞིབ་བྱེད་ཀྱི་ཡོད་ཟེར་རོགས་པ་བྱེད་རོགས་བྱེད། ད་འདི་ཡིན་དུས་སྐབས་ལ་བོད་པ་མང་པོ་ཅིག་ལ་སེམས་ཤུགས་ཡོད་དུས་སྐབས་ལ་ཨཱ་ད་འདི་སྒྱུར་ཡས་དང་འདི་འདྲ་ང་ཚོ་རོགས་པ་བྱེད་ཀྱི་ཡིན། ཨཱ་འདི་འདྲས་བྱེད་དུས་སྐབས་ལ་ཨཱ་ནི་ལག་ཐོག་ཁ་པར་ནང་ལོགས་ལ་མཉེན་ཆས་སྡུག་པ་ཅིག་བླུག། ཨཱ་མཉེན་ཆས་སྡུག་པ་འདི་བླུག་དུས་སྐབས་ལ་མདུན་ལ་མཐོང་ཡས་འདི། མཉེན་ཆས་ནམ་རྒྱུན་འདྲ་པོ་ཅིག་མཉེན་ཆས། ཡིན་ནས་རྒྱབ་ལ་དྲ་འབུ་དེ་སྦས་ནས་བཞག་གི་འདུག་ཨ། འདི་བྱེད་དུས་སྐབས་ལ་ཨ་ནི་སོ་སོའི་གི་ལག་ཐོག་ཁ་པར་ནང་ལོ་དྲ་འབུ་དེ་འཛུལ་ཚར་དུས་སྐབས་ལ་ལག་ཐོག་ཁ་པར་ནང་ལོ་ག་རེ་བྱེད་ནས་ཁོ་ཚོའི་རྐུ་མ་རྒྱག་ཡ་གི་ཐབས་ཤེས་བཏང་གི་འདུག་ཨ་གཙོ་བོ་འདི་འདྲ་འདྲ་པོ་ཅིག་རེད། ཨ་རིའི་དྲ་གནས་བདེ་འཇགས་ཐད་ཉམས་ཞིབ་ལས་ཁུངས Volexity ཟེར་ནས་འབོད་པ་དེས་ལས་དོན་སྤེལ་མི་དེ་དག་ཚང་མ་དེ་སྔ Evil Eye ཟེར་ནས་འབོད་པ་དང་ད་ལྟ Evil Bamboo ཟེར་ནས་འབོད་པ་དེ་དག་ནི་རྒྱ་ནག་དམར་ཤོག་གཞུང་གི་ཆེད་དུ་ཉེན་སྐུལ་ལས་དོན་སྤེལ་མི་ཞིག་ཡིན་པ་དང། རྒྱ་ནག་གཞུང་དང་འབྲེལ་ཡོད་ཉེན་སྐུལ་འཚེ་མི་དེ་དག་གིས་ཡུ་གུར་བ་དང་བོད་མིའི་སྤྱི་ཚོགས་ཁྲོད་ལྟ་རྟོག་རྗེས་འདེད་ཆེད Android ནང་དྲ་མིག་རྫུས་མ་བཟོས་ནས Signal དང Telegram། WhatsApp མཉེན་ཆས་བཅས་སུ་གནག་སེམས་ཀྱི་མཉེན་ཆས་བཅུག་པ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བཞི་བ་པར IOS ནང་མཉེན་ཆས་ནད་དུག་ཅན་བཏང་ནས་ཡུ་གུར་བ་དང་བོད་མི་བེད་སྤྱོད་གཏོང་མི་ལ་གནོད་འཚེ་བཟོས་ཡོད་པ་སོགས་ཀྱི་བརྒྱུད་རིམ་ཞིབ་ཚགས་བཀོད་ཡོད་པ་རེད་འདུག་ཅེས་དེ་རིང་གི་དམིགས་བསལ་གསར་འགྱུར་དང་འབྲེལ་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡིན།

གུང་ཐང་རིན་པོ་ཆེ་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གི་ཕྱག་དབང་གྲོལ་བའི་ཉིན་མོ་དེར་མི་ཚོགས་མང་བའི་རྐྱེན་གྱིས་མི་མང་ལ་མཇལ་ཁ་གནང་ཐུབ་ཀྱི་མིན་པ་དང། ཚང་མ་མྱུར་དུ་རང་ཡུལ་ལ་ལོག་དགོས་པའི་བཀའ་ཕེབས་ཡོད་པ་རེད། མཇལ་བ་མང་སོང་ཡིན། མཇལ་ཁ་འཇུག་རྒྱུ་ཅིག། སྐར་སྐ་ཟུར་སུ་ཁོ་ཁི། ད་རྣམ་པ་ཆོའོ། མི་སྒུག་རྒྱུ་ཡིན། ཕྱིར་ར་ཕེབས་དགོས་ནི་ཆོ་ཕེབས་ནི། གུང་ཐང་སྐུ་ཕྲེང་བདུན་པ་མཆོག་ནི་ད་ལྟ་དགུང་ལོ་ཉི་ཤུ་རྩ་གཅིག་ཡིན་པ་དང། ད་རེས་ཁོང་གིས་དུས་འཁོར་དབང་ཆེན་ཐེངས་དང་པོ་གནང་བའི་སྐབས་མི་ཚོགས་དེ་འདྲའི་རྒྱ་ཆེན་པོ་ཞིག་རང་མོས་རང་འཐད་ཀྱི་སྒོ་ནས་འཛོམས་ཡོད་པ་འདི་ནི། གུང་ཐང་སྐུ་གོང་མ་སྐུ་ཕྲེང་དྲུག་པ་མཆོག་བོད་ཀྱི་ཆོས་སྲིད་གཉིས་ཀའི་ཐད་ཤུགས་རྐྱེན་ཆེན་པོ་ཡོད་པས་ཡིན་པར་བོད་མི་མང་པོས་ངོས་འཛིན་གནང་གི་འདུག་ལ།

ཨ་ཐི་དགོན་པའི་དགོན་བདག་ཨ་ཐི་རིན་པོ་ཆེ་མཆོག་གིས་མང་ར་ས་གནས་སུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གནང་ཕྱིར་གཏན་འཁེལ་ཟིན་ནས་གྲ་སྒྲིག་བྱས་སྐབས་གློ་བུར་དུ་རྒྱ་ནག་གི་འབྲེལ་ཡོད་ཚན་པས་བཀག་འགོག་བྱས་ཏེ་རྡུལ་ཚོན་གྱི་དཀྱིལ་འཁོར་ནང་ཆུ་བླུགས་ནས་གཏོར་བའི་གནས་ཚུལ་ཡང་བྱུང་ཡོད་པ་རེད། ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མི་བསོད་ནམས་ལྷ་མོ་ཡིན། ཨ་མེ་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐོན་ཐལ། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ།